འབྲུ་མ་གཏོགས་ལ་ཞེན་པ་ནི། འདོད་ལྷའོ། འབྲུ་རིགས་མ་གཏོགས་གཞན་དག་ལ་དེ་འདྲའི་ཞེན་པ་ཡོད་པ་དེ་འདོད་ལྷ་ལ་ཡོད་རེད། སྒྲ་མི་སྙན་དང། གོང་མའི་ལྷ་ལ་དེ་འདྲའི་ཞེན་པ་ཡོད་མ་རེད། དེ་ཅ་ལག་ལ་བདག་པོ་རྒྱབ་ངའི་ཡིན་ཁོའི་ཡིན་ཟེར་དེ་ཡོད་མ་རེད། ཅེས་ཟེར་གྱི་འདུག་ཁ་ཤས། བདག་པོ་ནུས་པའི་དགེ་སློང་བྱས་ནས་སྒྲ་མི་སྙན་ལ་སླེབས་པ་རེད། སྒྲ་མི་སྙན་ལ།

བདེ་འགྲོ་གི་གནས་ངན་འགྲོ་གི་གནས། ཨ་ནི་ཚེ་རིང་ཐུང་འདྲ་གི་ཡོད་མ་རེད་ལུས་ཕུང་ཆེ་ཆུང་འདྲ་གི་ཡོད་མ་རེད་བསྡད་ས་གི་གནས་འདྲ་གི་ཡོད་མ་རེད་འོ་ད་དེ་འདྲ་བྱས་ནས་མི་འདྲ་བ་དེ་ནི་མང་པོ་འདུག་ཨ་ནི། མི་ཡི་ནང་ལ་ཞིག་ཡིན་ན་ཡང་དེ་ནི་དེ་གའི།

ད་དེ་ལ་དེ་ནས། དེ་ང་ད་རང་ས་འདི་བྱེད་ཀྱི་ཡིན་ན་དེ་ནས། རྒྱུ་མེད་ལས་བྱུང་བ་ཡང་མ་ཡིན། ཨ་ནི། ཐིག་གེ་མི་མཐུན་པའི་རྒྱུ་ལས་དེ་འདྲ་བྱུང་བ་ཡང་མ་ཡིན། ད་དེ་གཙོ་བོ་བྱུང་བ་དེ་ཨ་ནི་ལས་ལས་དེ་ནས་སྐྱེས་པ་ཡིན་གྱུར་ཅིག་དེ་ནི་ལས་ལས་འཇིག་རྟེན་སྣ་ཚོགས་སྐྱེས་ཟེར་དོང་ང་ཐུགས་ཆེ་ནས། རྒྱུ་དེ་དེ་ནི། ལས་བཞག་ནས། དེ་ལས་དེ་ནི་འཇིག་རྟེན་ཁམས་སྣ་ནར་དེ་ནི་རྣམ་པ་སྣ་ཚོགས་ཡོད་པ་ཅིག་ག་འགའ་རེ་དེ་ནི་རྒྱུ་ས་དང་ལས་མི་འདྲ་བ་འོང་བས་དེ་ནི་དེ་མི་འདྲ་མང་པོ་དེ་གྲུབ་པ་རེད། ད་དེ་རེ་བ་དང་དམྱལ་བ་དང་དེ་ངན་སོང་ཚུལ་བཅས་སུ་མི་སྐྱེ་བའི་ལས་བསགས་པ་དེ་འབྲས་བུ་དེ་ལ་བརྟེན་ནས་དེ་ཡང་དེ་ནི་གར་ཞུགས་པ་རེད། དེ་ཀའི། མི་དགེ་བ་ཆེན་པོ་སྤྱད་པས་དམྱལ་བར་སྐྱེས་འབྲིང་གིས་ནི་ཡི་དྭགས་སྐྱེས། མི་དགེ་བ་ཆུང་ངུ་སྤྱད་པས་དུད་འགྲོ་ལ་སྐྱེས་པ་ཡིན་སྲིད། བདེ་འགྲོ་ལ་སྐྱེ་ཡ་ཡིན་ན་ནི་དགེ་བའི་ལས་བྱས་པ་ལ་བརྟེན་ནས་བདེ་འགྲོ་ལ་སྐྱེས་པ་ཡིན་ཟེར་གྱི་རེད་པ་དེ་ནི་དེ། ཁམས་གོང་མ་ཚོར་སྐྱེ་བ་ལ་ཡིན་ན། བསམ་གཏན་གྱི་དངོས་གཞི་དང། གཟུགས་མེད་ཀྱི་དངོས་གཞི་དང། ནི་དེ་འདྲ་ཐོབ་པ་ལ་བརྟེན་ནས་སྐྱེ་དགོས་པ་ད་ལྟ་དེ་ལྟར་བྱས་ན་ད།

སྡུག་བདེན་ཡིན་ན་ཨ་ནི་དེ་གའི་རྒྱུ་ཀུན་འབྱུང་ལས་སྐྱེ་དགོས་པ། ཀུན་འབྱུང་དེ་ལ་ལས་ཀྱི་ལས་ཀྱི་ཀུན་འབྱུང་དང་ཉོན་མོངས་པའི་ཀུན་འབྱུང་གཉིས་རེད། ལས་དེ་ད་ལྟ་གནས་དེ་ནི་བཞི་པ་ནང་ལ་ལས་ཀྱི་རྣམ་གཞག་དེ་ནི་ལས་ཀྱི་རྣམ་གྲངས་མང་པོ་བྱས་ནས་ཨ་ནི་དེ་བྱས་ན་བཤད་པ་རེད་ད། དེ་ནི་ལས་དེ་ཡང་གཙོ་བོ་དེ་ནི་ཉོན་མོངས་ལ་རག་ལས་པ་ཡིན་ཙང་ཨ་ནི་ཉོན་མོངས་པའི་རྣམ་གཞག་དེ་གནས་ལྔ་པ་ནས་བཤད་ཀྱི་ཡོད་རེད། གནས་ལྔ་པ་དེ་མ་ཕྱིས་ཐོག་ཕྲ་རྒྱས་བསྟན་པའི་གནས།

ཨོ་ཐུགས་ཆེ། དེ་ཡག་པོ་ངས་འོང་ཆོག་ཁ་ལ་ང་ཟེར་ཨ་ནི་ལས་འབྲས་ཀྱི་རྣམ་གཞག་ཐོག་ལ་ཡ་ཤི་ར་པན་གོ་བ་ཡག་པོ་ཆགས་དགོས་རེད། དེ་ལུགས་ལྡོག་ཏུ་མི་མཐུན་པ་ཡོད་རེད་དེ་ཨ་ནི་དེ་ཚོ་གཉིས་ཀ་ལ་གོ་བ་ཆགས་པ་དགོས་རེད། ཨ་དེ་ངོས་གསུངས་དུས་ག་ལ་དེ་ནི་སེམས་པ་དང་དེས་བྱས་གསུངས་པ། ཨ་ནི། སེམས་པའི་ལས། སེམས་པ། སེམས་བྱུང་སེམས་པ་གིས་ཀུན་ནས་སློང་བ་དེ་ནི་དེས་བྱས་པའི་ཨ་ནི་ལུས་ངག་གི་ལས་དེ་གཉིས་ཡོད་ཟེར་གྱི་ཡིན་པ་རེད། དེ་ནི་སེམས་པ་དང་དེ་བྱས། སེམས་པ་ཡིད་ཀྱི་ལས་ཡིན་ནོ། དེའི་ནང་ནས་ནི། སེམས་པའི་ལས་ཟེར་མཁན་དེ། ཡིད་ཀྱི་ལས་ཡིན། དེ། ག་རེ་ཟེར་དགོས་རེད། སེམས་པ་ཡིད་ཀྱི་ལས་ཡིན་ནོ་ཞེས་འདུ་བྱེད། དེས་བསྐྱེད་ལུས་དང་ངག་གི་ལས་སུ་འདུ། སེམས་བྱུང་སེམས་པ་དེས། ཀུན་ནས་བསླངས་ནས། ལུས་ངག་གི་ལས་དེ་གྲུབ་པ་རེད། དེ་ནི། དེ། ལུས་ཀྱི་ལས་དང་ངག་གི་ལས་དེ་གཉིས་པོ་དེ་ལ། བསམ་པའི་ལས་ཟེར་གྱི་ཡོད་རེད།

རྣམ་པར་རིག་མིན་སེམས་ཀྱི་རྣམ་པར་རྣམ་པར་རྣམ་པར་མིག་གིས་གཟུགས་དེ་བལྟས་ན། ཨ་ནི་ད། ཕའི་ཀུན་སློང་དཔོག་པར་བྱེད་པ་དེ་འདྲ་ཡོད་མ་རེད། དེ་དེ་ནི། རྣམ་པར་རིག་བྱེད་དང་རིག་མིན། གཉིས་ཡོད་རེད་ད་ཅེས་བྱ་བ་ནི་མ་དེ། མ། ཞེས་ཡོད་རེད། དེ་དག་རྣམ་རིག་རྣམ་རིག་མིན་ཟེར་འདུག། ད་དུས་སུ་རེད། ལས་དེ་ལ་ག་ཚོད་ཡོད་རེད་ཟེར་ན། ལས་དེ་ལ། སེམས་པའི་ལས་དང་བསམ་པའི་ལས་གཉིས་ཡོད་རེད།

གནས་མ་བུའི་སྡེ་པའི་འདོད་པ་བྱས་ན་སྐད་ཅིག་མ་ཟེར་མཁན་དེ། འདུས་བྱས་སྒང་ག་སྐད་ཅིག་མ་ཡིན་ཟེར་གྱི་ཡོད་མ་རེད། དེས་སྐད་ཅིག་མ་ཟེར་མཁན་དེ་དཔེར་ན། སེམས་དང་སེམས་བྱུང་དང་གློག་བཅས། དེ་ནས་འབབ་ཆུ་བཅས། འོ་ད་དེ་བཅས་ལ་དེ་ནི་སྐད་ཅིག་མ་ཡིན་ཟེར་གྱི། ལམ་སང་ལམ་སང་འགག་འགྲོ་མཁན། དེ་འདྲ་གཅིག་ལ་དེ་ནི་སྐད་ཅིག་མ།

དེ་ཚོ་སྐད་ཅིག་མ་ཡིན་ཟེར་བ་མ་གཏོགས་སྤྱི་བཏང་གི་དེ་ནི་ང་ཚོ་ད་ག་རེ་ཟེར་དགོས་རེད། སྣོད་ཀྱི་འཇིག་རྟེན་རི་བོ་དང་དེ་ནི་ང་ཚོ་ནང་ལོགས་བཅུད་སེམས་ཅན་མི་དང་དེ་ཚོ་དེ་ནི་སྐད་ཅིག་སྐད་ཅིག་གིས་འཇིག་པ་མ་ཡིན་ཟེར་མི་རྟག་པ་མ་ཡིན་ཟེར་གྱི་ཡོད་ཀྱི་རེད། འོ་དེ་ནི་གནས་མ་བུ་སྡེ་པ་གིས་འདི་ཟེར་གྱི་ཡོད་རེད། དེ་འདྲས་ཡིན་ཙང་ཨ་ནི་ང་ལ་འདི་བ་ནི་ཨ་ནི། ཕ་གི་གཞན་དག་ལ་ཕར་འགྲོ་བ་ཡིན་ན། ད་ལྟ་འདིར་ཡོད་ཀྱི་མི་དེ་ནི། མ་འགགས་པ་བྱས་ཡུལ་གཞན་ལ་སླེབས་པ་ཡིན་ཟེར་ཟེར་གྱི་རེད། ཕ་གིས། དེ་ལབ་ཀྱི་ཡོད་རེད། དེ་ལབ་དུས་ཁར་ད་དེ། འདུས་བྱས་ཐམས་ཅད་མི་རྟག་པ་ཡིན་ཟེར་དགོས་རེད་པ། སྐད་ཅིག་སྐད་ཅིག་གིས་འཇིག་པ་དེ་ཁས་ལེན་པ་ཡིན་ཙང་ཨ་ནི། ཡུལ་གཞན་གྱི་དེ་ནི། རྣམ་པར་རིག་བྱེད་དེ་ནི་མ་ཉམས་པ་བྱས་ཡུལ་གཞན་ལ་ཕྱིན་པ་དེ་ཡོད་མ་རེད། དེ་འགྲོ་བ་མ་རེད།

སྐྱེད་བྱེད་ཀྱི་རྒྱུ་དེ་ནི། ད་ག་རང་དེ་ནི་འཇིག་པའི་རྒྱུ་ཡིན་ན་མ་གཏོགས་དེ། གློག་དང་ཚོན་གང་འདི་འཇིག་པའི་རྒྱུ་འདི་ཡིན་ཟེར་ན་ཕྱིས་འབྱུང་བུམ་པ་ཐོ་བས་བཅོམ་དུས་ག་ལ་ཕྱིས་འབྱུང་གི་ཐོ་བ་ལ་ལྟོས་པ་ནང་བཞིན་དེ་ལྟོས་ཡག་གི་ཡོད་མ་རེད་པ། འོ་དེ་དེ་འདྲ་བྱས་ན། ཨ་ནི། དེ་འདྲ་ཡིན་དེ་ནི་དེ་ལ་དེ་ནི། གལ་སྲིད་འཇིག་པའི་རྒྱུ་ཡོད་ན། ཨ་ནི། ཁོ་རང་གི་སྐྱེད་བྱེད་ཀྱི་རྒྱུ་དེ་དེ་འཇིག་པའི་རྒྱུ་ཡིན་དགོས་རེད། རྒྱུ་ཡང་འཇིག་པ་པོར་འགྱུར་རོ། འོ་ན་དེ་ཅིག་ལབ་པ་རེད།

ཁོ་རང་གཉིས་ཞོར་ལ་འཕྲོས་པ་རེད་པ། ད་དེ་དུ་བུ་སུ་གཅིག་སྒྲོམ་གཞི་ངའི་གསུང་ན་གཅིག་ཐོས་ན་ཨ་ནི་དཔེ་ཆ་མར་ཀློག་དུས་ཁར་གོ་འོང་གི་རེད། དཔེར་ན། ལུས་ཀྱི་རྣམ་པར་རིག་བྱེད་དེ་དབྱིབས་ཡིན་ཞེས་རང་ལུགས་འདི་ལབ་པ་རེད་པ། དེ་ཡིན་ལབ་དུས་ཁར་ལ་ཨ་ནི། གནས་མ་བུའི་སྡེ་པ་ག་རེ་ཟེར་གྱི་ཡོད་རེད་ཟེར་ན། ཡུལ་གཞན་གྱི་རྣམ་པར་རིག་བྱེད་དེ་ཉིད་མ་ཉམས་པར་ཡུལ་གཞན་དུ་འགྲོ་བ་ཡིན་ཞེས་ཁས་ལེན་པར། དེ་འདྲ་ཡིན་ལོག་དུས་ཀ་ལ་ཨ་ནི་རྣམ་པར་རིག་བྱེད་ལ་དེ་ནི་སྐད་ཅིག་སྐད་ཅིག་གིས་འཇིག་པ་མ་ཡིན་ཏེ་ཁས་ལེན་པ་རེད། འོ་ན། སྐད་ཅིག་མ་ཟེར་མཁན་དེ་འདུས་བྱས་ཁོ་པས་སྐད་ཅིག་མ་མ་རེད་པས་ཟེར་ན་མ་རེད་ཟེར་གྱི་ཡོད། སྐད་ཅིག་མ་དེ་ཨ་ནི། ག་རེ་ག་རེ་བཞག་གི་རེད་ཟེར་ན་ཨ་ནི། སྒྲ་དང། སེམས་དང་སེམས་བྱུང་དང། གློག་དང། འབབ་ཆུ་དང་དེ་ཚོ་དེ་ནི་སྐད་ཅིག་མ་ཡིན། ཐུང་ཐུང་གི་དུས་ཡུན་ཐུང་ཐུང་ཅན་འཇིག་འགྲོ་མཁན་དེ་ཆད་དེ་དེ་ནི་སྐད་ཅིག་མ་ཡིན། གཞན་དག་འདུས་བྱས་ཚོ་དེ་སྐད་ཅིག་མ་མ་རེད་ཟེར་གྱི་ཡོད།

ཨ་ནི་དེའི་འཇིག་རྒྱུ་ག་རེ་ཡོད་རེད་ཟེར་ན། ཨ་ནི་ད་ཅི་བཞག་ཁག་པོ་ཞིག་ཡོད་རེད་བ། ཨ་ནི་དེ་བས་ན་ཏིག་བུ་ཡི་བཞག་ཡ་མེད་ན་ད་ཁོ་རང་འོ་ན་གློག་དང་འབབ་ཆུ་དང་སེམས་སེམས་བྱུང་ཁོ་རང་སྐྱེད་བྱེད་རྒྱུ་ད་ག་རང་འཇིག་རྒྱུ་རེད་པས། དེ་གཞན་ཕྱིས་འབྱུང་རྒྱུ་གཞན་འཇིག་རྒྱུ་བཞག་ཡ་མི་འདུག་བ། ཨོ་དེ་ཕྱིན་ན་རྒྱུ་ཡང་འཇིག་པ་པོར་འགྱུར་རོ་ཟེར་ནས་དག་འཕངས་པ་རེད་བ། ཨོ་དེ་ཕྱིན་ད་ཏིག་གནས་མ་བུ་སྡེ་པ་དེ་བཀག་པ་རེད།

ངག་རྣམ་རིག་བྱེད་ནི་ངག་སྒྲ་གསུངས་འདུག་བ་དེ་འདི་ད་རྩ་མ་ཟིན་ཞིང་དྲིས་ཀྱིན་ན་ནི་ཁོ་ཁྱོད་གསལ་པོར་བ་དང་རྩ་སྐྱོ་གུ་སྐྱོ་གུ་ཅི་ད་ནི་རྩ་ཁོང་ན་མ་དེ་ནི་ཚུར་ཁ་ལོ་དེ་ནི་འདི་ཚུར་འདེགས་ཤིག་ཅེས་གྲོ་བཅིངས་འདུག་ངག་རྣམ་རིག་བྱེད་ནི་ངག་སྒྲ་ཞེས་ནི། ངག་གི་རྣམ་པར་རིག་བྱེད་དེ་ངག་སྒྲ་རང་མཚན་པ་ཡིན། ངག་རྣམ་རིག་བྱེད་ནི་ངག་སྒྲ་ཞེས་འོ་ད་ཅི་བ་ཡོད་ནི། ལུས་ཀྱི་ལས་ངག་གི་ལས།

རྫས་ལས་མ་བྱུང་བསོད་ནམས་བདུན་པོ་དེ་ཡང་སྡོམ་ཡོད་རེད་དེ། འདི་འདྲ་གསུངས་འདུག་བ། བཞུགས་དང་ཆས་རྩོམ་ལམ་ཞུགས་དང། ཕྱིན་པ་ཐོས་དང་མཐོང་བ་དང། ཆོས་ཐོས་བསླབ་པ་འཛིན་བསླབ་པ་འཛིན་པ་ལ། དགའ་དང་དད་པ་བསྐྱེད་པ་ནི། རྫས་ལ་མ་ལྟོས་བསོད་ནམས་བདུན་གསུངས་འདུག་བ། འདི་དེ་བཞིན་གཤེགས་པ་ནི་ཡུལ་འདི་འདྲ་ཞིག་ལ་བཞུགས་ཡོད་རེད་ཟེར་ན་མི་གཞན་གྱིས་བཤད་དུས་ཀ་རང་དགའ་སྟེ་འདི་ནི་དེ་ལ་དད་པ་བསྐྱེད།